འདི་སྤྱི་མཚན་སྤྱི་མཚན་སླེབས་ཡོད་ས་རེད་བ་འོ། ཐུགས་རྗེ་སྟེ་ཤིང་གི་སྤྱི་མཚན་ལ་སྣང་བས་ནི་འོང་ངོ། ཕྱི་རོལ་གྱི་ཤིང་ལྟ་བུ་གོ་དང། གཅིག་ལྟ་བུ་གོ་དང་ཤིང་མ་ཡིན་ལོག་པར་སྣང་བ་གང་ཡིན་པ་དེ་ཆོས་ཅན་ཟེར་ག་རེ་སྣང་གི་ཨ་ད་དེ་ལ། ཤིང་གི་རང་བཞིན་གོ། ཕྱི་རོལ་གྱི་ཤིང་ཡིན་པར་སྣང་གི་ཡོད་ས་ཕྱི་རོལ་གྱི་ཤིང་ཡིན་པར་སྣང་བ་རེད། ཤིང་དུ་སྣང་བ་ཙམ་དུ་མ་ཟད་ཤིང་དང་ཁྱད་པར་རྩ་ནས་མེད་པ་ཅིག་སྣང་གི་ཡོད་ས་རེད། ཡིན་ད་གཅིག་ལྟ་བུ་ལགས་ཀྱི་གཅིག་རང་སྣང་གི་ཡོད་ས་རེད་བ། ཅིག། ད་ཤིང་གི་དོན་སྤྱི་དེ་ཤིང་ཡིན་པར་སྣང་གི་ཡོད་ཙང་ཨ་ནི་ག་རེ་ཆགས་སོང། འོ་ཤིང་མ་ཡིན་པ་ལས་ལོག་པར་སྣང་བ་དེ་འོ་ད་དེ་འཛིན་སྣང་བ་གང་ཡིན་པ་དེ་ཆོས་ཅན་མདོར་བསྡུས་ན་ད་ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་ལས་ལོག་པར་སྣང་བ་དེ་ཆོས་ཀྱི། ཤིང་མ་ཡིན་ཏེ་ཟེར་བ། ཤིང་མ་ཡིན་ཏེ་ཤིང་དོན་གཉེར་གྱིས་བརྟགས་པ་ཡི་ཡ་ལ། ཤིང་གི་དགོས་པ་སྒྲུབ་ནུས་སུ་མེད་པའི་ཕྱིར་རོ། ཟེར་བ་འོ་ཚིག་ཚོད་ཀར་ཤིང་མ་ཡིན་ཏེ། ཤིང་དོན་གཉེར་གང་ཟག་དེ་ལ་དེ་འདྲའི། དུས་མཆིས་ཕྱི་ནང་མི་འདུག་ཤིང་མ་ཡིན་ལོག་པར་སྣང་བ་ཁོ་བྱུང་བ་ཁོས་ཕན་ཐོགས་གང་ཡང་ཡོང་གི་མི་འདུག་ཨ། ཤིང་གི་དོན་གཉེར་གང་ཟག་ལ་ག་རེ་རེད་ཟེར་ན། ཤིང་གིས་ལས་ཀ་ག་རེ་བྱེད་ཡོད་ན་ཁོ་ལས་ཀ་བྱེད་ཐུབ་མཁན་ཅིག་ལ་ངོས་འཛིན་བྱེད་དགོས་པ་གང་ཞིག་ལ་ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་ལོག་པར་སྣང་བ་དེ་ཤིང་གི་ལས་ཀ་ཙམ་བྱེད་ཀྱི་མེད་པ་ཡིན་དུས་ཤིང་མ་རེད་ཟེར་དགོས་འདུག་ཟེར་འོ་དེ་གསུང་གི་འདུག་ཤིང་དོན་གཉེར་གྱིས་བརྟགས་པ་ཡ་ལ། ཤིང་གི་དགོས་པ་སྒྲུབ་ནུས་སུ་མེད་པའི་ཕྱིར། གཞུང་འདིས་རྟོག་པ་ལ་ཤིང་མ་ཡིན་ལས་ལོག་པར་སྣང་བ་དངོས་པོ་ཡིན་པ་འགོག་པའི་རིགས་པའི་གཙོ་བོ་ཞིག་བསྟན་པ་རེད། རྟོག་པ་ལ་ཤིང་མ་ཡིན་ལས་ལོག་པར་སྣང་བ་ཁོ་དངོས་པོ་ཡིན་པ་འགོག་པའི་རིགས་པའི་གཙོ་བོ་ག་རེ་བསྟན་ཟེར་ན།

གོ། དེ་ནས་ཤིང། ཤིང་ཤིང་དུ་གར་བ་ཤིང་གཅིག་བྱུང་ན་བསམ་མཁན་གྱི། གང་ཟག་གང། དེ་འདྲའི་ཤིང་འཛིན་རྟོག་པ་འདི་ལ་ལྡན་མཁན་གྱི་གང་ཟག་དེ་ལ་ཤིང་མ་བྱུང་བ་རེད། བ་མོ་ཧོ་ཡིས་ཁོ་ལ་ག་རེ་ཟེར་ན། ཁོ་ཕྱི་རོལ་གྱི་ཤིང་དུ་སྣང་བའི་སྣང་བ་ཁོ། ཡོད་པའི་ཕྱིར། ཁོ་ཤིང། ཡིན་པའི་ཕྱིར། དང། ཕྱི་རོལ་གྱི་ཤིང་དང་གཅིག་ཏུ་སྣང་མཁན་གྱི་གང་ཟག་ཁྱོད་ཁོ་ལ་ག་རེ་ཟེར་ཡང་དང།